རྒྱ་ཆེའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ང་བསྟན་འཛིན་ནོར་བཟང་ཡིན། ཐེངས་འདིའི་བགྲོ་གླེང་མདུན་ལྕོག་གི་ལས་རིམ་ནང་ལ་ཡཱ། བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐོག་ལ་ཡཱ་བསྩལ་བའི་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ཁག་གི་རིན་ཐང་ལ་ཡཱ་རྗེས་དྲན་དང་དེའི་གནད་འགག་སྐོར་ལ་ཡཱ། འདི་ག་རླུང་འཕྲིན་ཁང་གི་རྩོམ་སྒྲིག་པ་རྒན་པ་རྣམ་རྒྱལ་ཤཱསྟྲི་ལགས་དང་ལྷན་དུ་གླེང་མོལ་ཞུ་གི་ཡིན། རྩ་བའི། ཉིས་སྟོང་བཅུ་གཅིག་བར་ལ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མིའི་མང་གཙོའི་འཕེལ་རིམ་ཁྲོད་ལ་ཡང་ཆབ་སྲིད་ཀྱི་སྐུ་དབང། ཨནི། ཆ་ཚང་ལོ། མང་ཚོགས་ཀྱི་འགོ་ཁྲིད་རྣམས་ལ་ཡང་གསོལ་བསྩལ་མ་གནང་པའི་སྔོན་ལ་ཡང་ལོ་བསྟུད་མར་ཨནི། གསུམ་པའི་བཅུ་ཉིན་མོ་དེ་ལ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསུང་འཕྲིན་ཕེབས་སྲོལ་ཡོད་པ་རེད། གོང་དུ་བཀའ་མོལ་ཕྱིན་པ་ནང་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུམ་བཅུའི་དུས་དྲན་གྱི་གསུང་འཕྲིན་ཁག་གི་རིན་ཐང་དང། དེའི་གནད་འགག་སྐོར་ལ་ཡང་ཞིབ་ཕྲ་གླེང་མོལ་མ་ཞུས་གོང་ལ་ཡང་ཐོག་མར། རྣམ་རྒྱལ་ཤཱསྟྲི་ལགས་འདི་བཀའ་འདྲི་ཞུ་གི་ཡིན། ད་གསུམ་བཅུའི་དུས་དྲན་གྱི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི། གསུང་འཕྲིན་འདི་ཐོག་མར་ག་དུས་ནས་འགོ་བཙུགས་པ་རེད། ཨ་ནི་གསུང་འཕྲིན་འདི་ལ་ཡང་ད་ཆབ་སྲིད་དང་ལོ་རྒྱུས་ཀྱི་ཐོག་ནས། ཨ་ནི་གནད་འགག་ག་རེ་ཅིག་ཆགས་ཀྱི་ཡོད་རེད་དེ་ཅིག་གསུང་རོགས་གནང་ཞུ་གི་ཡིན། ལགས་སོ་ནོར་བཟང་ལགས་ད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་གསུམ་བཅུའི་དུས་དྲན་ཐེངས་དང་པོ་ནས་བཟུང་སྟེ་ནི་ཕྱི་ལོ་ཉིས་སྟོང་བཅུ་གཅིག་གི་ད་གསུམ་བཅུའི་དུས་དྲན་གྱི་བར་དུ་ལ་ཡ་ད་ལོ་བསྟུད་མར་འདུག་བྱས་གསུམ་བཅུ་དུས་དྲན་ཉིན་མོ་དེ་ལ་ཡ་གསུང་འཕྲིན་འདུག་བྱས་བསྩལ་གནང་ཡས་ཀྱི་ད་ལམ་སྲོལ་ཞིག་བྱུང་ཡོད་རེད། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་གསུམ་བཅུའི་དུས་དྲན་ཉིན་མོ་འདིར་ཡང་གསུང་འཕྲིན་བསྩལ་གནང་ཡས་དེ། གནད་འགག་གཅིག་དེ་ང་ཚོས་ག་རེ་ངོས་ཟིན་གནང་དགོས་ཀྱི་རེད་ཟེར་ན། ཨ་ནི་ད་སྤྱིར་བཏང་སྐྱབས་མགོན་རིན་པོ་ཆེ་གིས་ད་ཅིག་འདས་པའི་ད་ག་ཟླ་ལོ་དྲུག་ཅུ་རེ་གྲངས་ཅིག་ནང་ལ་བཙན་བྱོལ་ནང་ཕེབས་པ་ནས་བཟུང་སྟེ་ད་བོད་མིའི་སྤྱི་ཚོགས་རེད་སློབ་གྲྭ་ཁག་རེད་དེ་ནང་བཞིན་ག་པར་ཆིབས་སྒྱུར་གནང་པ་ཡིན་ནས་བཀའ་སློབ་ལམ་སྟོན་དང་དེ་འདྲས་ད་ཆོས་ཕྱོགས་རེད་ཆབ་སྲིད་རེད་རིག་གཞུང་རེད་གང་ཅིའི་ཐོག་ལ་བཀའ་སློབ་དཔེ་ད་ཁྱོན་ནས་མཐའ་ཡས་པ་འདུག་སེ་གནང་ཡོད་རེད་ཡིན་ན་ཡང་ད་གསུམ་བཅུའི་དུས་དྲན་ཉིན་མོ་འདི་ལ་ཡང་ད་ཅིག་གསུང་འཕྲིན་བསྩལ་གནང་ཡས་དེ་རྒྱལ་ཁབ་ཀྱི་ཆབ་སྲིད་ཀྱི་དབུ་ཁྲིད་ཀྱི་ངོ་བོའི་ཐོག་ནས་བཀའ་སློབ་ག་ཟེར་ན་རེད་གསུང་འཕྲིན་གནང་ཡས་ཀྱི་གནད་འགག་ཆགས་བསྡད་ཡོད་རེད་ད་གསུམ་བཅུའི་དུས་དྲན་ཉིན་མོ་འདི་ལ་ཡང་གསུང་འཕྲིན་གནང་དགོས་ཡས་གནད་འགག་དེ་ད་ང་ཚོ་བོད་པ་ཚོ་མང་ཆེ་བས་མཁྱེན་གྱི་ཡོད་པ་ནང་བཞིན་ད་གསུམ་བཅུའི་དུས་དྲན་དེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ཕྱི་ཟླ་གསུམ་པའི་ཚེས་བཅུ་ཉིན་མོ་དེ་ལ་ཡང་ཨ་ནི་བོད་ཀྱི་རྒྱལ་ས་ལྷ་སའི་ནང་ལ་ཡང་ད་རྒྱ་ནག་གིས་ད་བོད་ཐོག་ལ་ཡང་བཙན་བཟུང་བྱེད་ཡས་ཀྱི་ལས་གཞི་འགོ་བཙུགས་པ་ནས་ཨ་ནི་དེའི་སྐབས་དེ་ལ་ཡང་ད་ལྷ་སའི་ནང་ཡོད་པའི་ཀྱི་ད་ཆོལ་ཁ་གསུམ་ཆོས་ལུགས་དང་བཅས་པའི་ད་མི་མང་གིས་སྒེར་ལངས་བྱས་པའི་ཉིན་མོ་ག་འདྲ་ཅིག་བོད་མིའི་རང་དབང་སྒེར་ལངས་བྱས་པའི་ཉིན་མོ་ཡིན་དུས་རྩ་ནས་ཁོ་ཆབ་སྲིད་ཀྱི་དུས་ཆེན་གལ་ཆེན་པོ་ཅིག་ཆགས་ཡོད་དུས་རྩ་ནས་ཁོ་ལོ་རྒྱུས་ཀྱི་དོན་སྙིང་ལྡན་པའི་ཉིན་མོ་ཅིག་ཆགས་བསྡད་ཡོད་རེད་དེ་འདྲ་ཡིན་ཙང་དེའི་ཉིན་མོ་དེར་ཡང་ད་གསུམ་བཅུའི་གསུང་འཕྲིན་འདུག་ཅེས་སྩལ་ཡས་ཀྱི་གནད་འགག་ཆགས་ཡོད་རེད། ཕྱོགས་གཅིག་ནས་གནས་སྟངས་འདི་རེད་ཕྱོགས་གཞན་དག་དེ་ནས་ག་འདྲ་ད་ང་ཚོ་འདུག་ཅེས་གསུམ་བཅུའི་དུས་དྲན་ཉིན་མོ་འདི་ལ་གསུང་འཕྲིན་སྩལ་གནང་བ་དེ་ག་ལེགས་པར་སློབ་སྦྱོང་བྱས་པ་ཡིན་ན་ད་གསུང་འཕྲིན་དེ་ཚོའི་ནང་ལ་ཡང་ཅིག་ད་ག་འདྲ་ཅིག་ལོ་ལྟར་རེ་བཞིན་ད་ག་འདྲ་བོད་ཀྱི་འཐབ་རྩོད་དང་འབྲེལ་བ་ཡོད་པའི་འཕེལ་རིམ་དང་ནི་ཆགས་ཅིག་སྲིད་བྱུས་འཛིན་སྐྱོང་རེད་དེ་འདྲའི་སྒང་ལ་ཡང་ད་གཙོ་བོ་ནི་མ་ཅིག་ལམ་སྟོན་དང་ཅིག་ངོ་སྤྲོད་གནང་ཡས་ཀྱི་ད་དེ་འདྲའི་གསུང་བཤད་ཀྱི་ད་ལེ་ཚན་ཡིན་ཙང་ནས་ཁོ།

ཅུ་ཐམ་པ་ནས་ཅི་ནས་གསུང་འཕྲིན་གནང་ཡས། དབུ་འཛུགས་གནང་ཙང་ནས་ཨེ་ནི། ཅིག་གེ། ང་ཚོ་གཞོན་གཞོན་ཡིན་པའི་སྐབས་ལ་ཡང་གསུང་འཕྲིན་ག་འདྲས་གནང་ཡོད་མེད་དང་ཨ་ནི་སྐབས་དུས་ཚོད་གནས་སྟངས་ག་འདྲས་ཅིག་གིར་གནང་ཡོད་མེད་དེ་གེ་འདི་ད་ག་འདྲ་ཞིབ་པོ་ཅིག་གསལ་བོ་ཞུ་ཡས་དེ་དཀའ་ལས་ཁག་པོ་རེད་དེ་ཡིན་ན་ཡང་ད། ཅིག། ང་རང་དངོས་སུ་ད་ཅིག་དྷ་རམ་ས་ལ་ཡང་འབྱོར་ནས། ད་ལྟ་བར་དུ་འདུག་ཅེས་སྐྱབས་མགོན་རིན་པོ་ཆེ་གིས་ད་ག་འདྲ་བྱེད་འདུག་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོའི་བར་དུ་ལ་ཡ། གསུམ་བཅུའི་ཉིན་མོ་དེ་ལ་ཡ་གསུང་འཕྲིན་དང་བཀའ་སློབ་གནང་ཡས་དེ་གེ་འདི་ད་དོ་སྣང་དང་དེ་ཚོ་དོར་སྟེར་བྱེད། སློབ་སྦྱོང་རགས་པ་སྟེར་སྟེར་བྱེད་ཀྱི་གོ་སྐབས་བྱུང་བྱས་ཙང། དེ་ཚོ་རགས་པ་ཅིག་བལྟས་ཡོང་ཙང་ནས་སྐྱབས་མགོན་རིན་པོ་ཆེ་གིས་ད་ག་འདྲ་འདི་རེད་ད། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ནས་ཆབ་སྲིད་ལམ་སྟོན་ཟེར་གྱི་དེབ་སྔ་རྗེས་གསུམ་བཏོན་གནང་ཡོད་རེད། ཐེངས་དང་པོ་དེ་ལ་ཡང་ཆབ་སྲིད་ལམ་སྟོན་དང་པོ་དང་གཉིས་པ་ཟེར་བྱས། དེའི་རྗེས་ལ་ཡང་ཆབ་སྲིད་ལམ་སྟོན་ཟེར་ཡང་ལོགས་སུ་ད་དཔེར་ན། ཅིག་ལོགས་ཀ་ཅིག་བཏོན་པ་རེད་བྱས་ཙང། དེབ་འདི་ཚོ་གསུམ་གྱི་ནང་ལ་ཡང་ང་ཚོ་འདུག་ཅེས་སློབ་སྦྱོང་བྱས་པ་ཡིན་ན། ཕྱི་དྲིལ་ལས་བཏོན་པའི་དེབ་དང་པོ་དང་ཆབ་སྲིད་ལམ་སྟོན་དང་པོ་དེའི་ནང་ལ་ཡང། ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པ་ནས་ཕལ་ཆེར་ཆིག་སྟོང། ཕལ་ཆེར། ཕྱི་ལོ་ཉིས་སྟོང་གི་གཡས་གཡོན་དེ་འདྲའི་ཅིག་བར་དུ་ལ་ཡང་ཕྱོགས་བསྒྲིགས་བྱས་པའི་ལེ་ཚན་ཅིག་རེད། འདིའི་ནང་ལ་ཡང། སྐྱབས་མགོན་རིན་པོ་ཆེས་བཀའ་སློབ་གནང་བ་ཅིག་དང་གསུང་འཕྲིན་གནང་བ་བཅས་ལེ་ཚན་གཉིས་ཡོད་རེད། ཆབ་སྲིད་ལམ་སྟོན་གཉིས་པ་འདི། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ག་འདྲ། ཅིག། ག་ཟེར་དགོས་རེད་ད་ཅིག། དུས་དེབ་འདྲ་མི་འདྲ་དང་གསར་འགོད་པ་ལ་སོགས་པ་དེ་འདྲ་ལ་ཡང། བོད་ཀྱི་ཆབ་སྲིད་དང་འབྲེལ་བ་ཡོད་པའི་གི་ད། ལམ་བཀའ་སློབ་གནང་བཞག་པ་དང་བཅར་འདྲི་གནང་བཞག་དེ་འདྲའི་གི། ཅིག་ཡང་ཕྱོགས་སྒྲིག་བྱས་པའི་གི་དེབ་ཅིག་བྱས། དེབ་ཁག་གསུམ་ཡོད་རེད། དེ་ཚོ་བལྟས་དུས་རྩ་ནས་ད། སྐྱབས་མགོན་རིན་པོ་ཆེ་གིས་ད། ཕལ་ཆེར་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ། བར་དུ་ལ། གསུམ་བཅུའི་དུས་དྲན་གྱི་ཉིན་མོ་དེ་ལ། གསུང་འཕྲིན་འདི་ཡིག་ཐོག་ལ་མ་འགྲེམ་སྤེལ་གནང། ཨ་ནི་མཛད་སྒོའི་སར་ལ་སྐྱབས་མགོན་རིན་པོ་ཆེ་ནས་དངོས་སུ་རང་མང་ཚོགས་ལ་བཀའ་སློབ་གསུང་བཤད་གནང་ཡས་ཀྱི་ལམ་སྲོལ་ཅིག་བྱུང་ཤག་དེ་ནས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་དགུ་བཅུའི་ལོ་དེ་འདྲའི་ཅིག་ཡིན་པ་ཡོད་དེ་འདྲའི་ཅིག་ནས་གསུང་བཤད་གནང་ཡས་དེ་མཚམས་བཞག་ནས་གསུང་འཕྲིན་འདི་མང་ཚོགས་ལ་ཡང་ལྗགས་ཀློག་གནང་ཡས་ལམ་སྲོལ་ཅིག་ཆགས་པ་རེད་དེ་ནས་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོ་ལ་ཡང་ད་གིན་གོང་དུ་ནོར་བཟང་ལགས་ཁྱེད་རང་གིས་འགྲེལ་བཤད་རྒྱུ་མེད་ན་བྱས་ནས་ད་ལྟ་ཅིག་གི། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་བོད་མི་མང་གིས་ཐད་ཀར་འོས་འདེམས་བྱས་པའི་གི་ཆབ་སྲིད་དབུ་ཁྲིད་ཚོ་ལ་ཡང། ཆབ་སྲིད་སྐུ་དབང་རྩིས་སྤྲོད་གནང་བའི་རྗེས་ལ་ཡང། ཨ་ནི། གསུང་འཕྲིན་གནང་ཡོག་མ་རེད་བཀའ་སློབ་གནང་ཡོག་མ་རེད་ལྷག་པར་དེ་མ་ཟད། གོང་ས་སྐྱབས་མགོན་ཆེན་པོ་མཆོག་གསུམ་བཅུའི་དུས་དྲན་གི་མཛད་སྒོ་ལ་ཞབས་སོར་འཁོད་གནང་གི་ཡོག་མ་རེད། ཅེས་ད་ལྟ་ཅིག། གསུང་འཕྲིན་གནང་ཕྱོགས་ལ་ཡང་འགྱུར་བ་རོབ་དེ་འདྲས་ཅིག་རེད་ཨང། དེ་ག་ནང་བཞིན་གསུང་འཕྲིན་གྱི་ནང་དོན་ཐོག་ལ་ཡང་བསམ་བློ་བཏང་བ་ཡིན་ན་ནང་དོན་དེ། དཔེར་ན་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ལོའི་གི་གསུང་འཕྲིན་དང་པོ་དེའི་ནང་ལ་ཡང། ད་དེ་གསུང་འཕྲིན་གནང་ས་དེ་མ་སུ་རི་ལ་གནང་བ་རེད་དེ། དེའི་སྐབས་དེར་མ་སུ་རི་ལ་ཡང་བཞུགས་སྒར་མ་སུ་རི་ཡིན་ཙང་མ་སུ་རི་ལ་གནང་བ་རེད་སྐབས་དུས་ཚོད་ཡིན་ན། གསུང་འཕྲིན་དེ་གནང་སའི་གི་ད་སྐབས་དུས་ཚོད་ཚོགས་འཛོམས་གནང་མཁན་དེ་སྐབས་དུས་ཚོད་མ་སུ་རི་ལ་ཡོད་པའི་གི་སློབ་ཕྲུག་ལྔ་བཅུ་དང་ཨ་ནི། བཀའ་ཤག་བྱས་ཨ་ནི་ཡོངས་འཛིན་རྣམ་པ་གཉིས་བྱས་དེ་འདྲའི་ད་ག་འདྲ་གཅིག་གི་མི་མང་རང་དུས་ཚོད་མི་ཞིག་ཡོད་མ་རེད་དུས་ཚོད་མ་སུ་རི་ལ་དེ་ཙམ་གྱི་མི་མང་པོ་ཡོད་མ་རེད་བ། དེ་འདྲའི་གཅིག་ག་ལ་བཀའ་སློབ་གནང་བ་དེའི་ནང་ལ་བཀའ་སློབ་དེའི་ནང་ལ་ཡང་དཔེར་ན་དགོངས་དག་ད་ལྟ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་གི་ད་ལྟ་མ་སུ་རི་ལ་ཡང་གསུང་འཕྲིན་གནང་བ་དེའི་ནང་ལ་ཡང་རྒྱ་ནག་གསུམ་བཅུའི་སྒེར་ལངས་ཉིན་མོ་དེ་ལ་ཡང་ཨ་ནི་ལྷ་སའི་ནང་ལ་གནས་སྟངས་ག་རེ་བྱུང་བ་དང་དེའི་རྗེས་ལ་ཡང་རྒྱ་མིས་བོད་ལ་ཡང་བཙན་བཟུང་བྱས་པའི་རྗེས་ལ་ཡང་ད་དྲག་གནོན་དང་དམར་གསོད་བཏང་བ་ལ་སོགས་པ་དེ་འདྲ་ག་འདྲ་བྱུང་བ་དང་དེ་གའི་གི་ལོ་རྒྱུས། ཅིག་མ་སྙན་གསན་ཞིག་གནང་ཤག་དེ་ག་ནང་བཞིན་ད་དེ་ནས་བཟུང་སྟེ་ད་ག་ད་བོད་ནང་གི་གནས་སྟངས་འདི་རྒྱལ་སྤྱིའི་ཐོག་ལ་ཡང་ཅིག་ཞུ་གཏུག་དང་འབོད་སྐུལ་ཞུ་ཡས་ལ་ཡང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལ་ཡང་ད་སྙན་གསན་ཞུ་ཡས་ཡིན་ད་དེ་ཚོའི་སྐོར་གྱི་གནས་སྟངས་དེ་ག་དེ་དེ་ནང་ལ་ངོ་སྤྲོད་གནང་ཡོད་རེད་ད་ནས་ད་དེ་ནས་མ་བྱས་ནས་ག་ད་ཅིག་བོད་ནང་གི་ཅིག་གི་གནས་སྟངས་འཕེལ་རིམ་དང་རྒྱ་ནག་གཞུང་གིས་བོད་ལ་འཛིན་པའི་སྲིད་བྱུས་དང་ཨ་ནི་འདིའི་རྗེས་ལ་ཡང་ད་བོད་ནང་ཅིག་རྒྱ་ནག་གཞུང་དང་ཆ་ཁ་འབྲེལ་བ་བྱུང་བའི་རྗེས་ལ་ཡ་ཨ་ནི་སྐུ་གཅིག་གྲོས་མོལ་གྱི་བརྒྱུད་རིམ་འདི་གའི་དང་ད་ཨ་ནི་དམངས་གཙོའི་འཕེལ་རིམ་དེ་ག་ནང་བཞིན་དཔེར་ན་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་རེ་གསུམ་འདྲ་བ་ཡིན་ན་བཙན་བྱོལ་ནང་ལ་ཡང་བོད་པ་ཚོ་བ་ཚོ་ལས་འཚོ་བའི་གི་གནས་སྟངས་དང་སློབ་གྲྭ་གསར་འཛུགས་དང་དགོན་སྡེ་ཁག་གསར་འཛུགས་གནང་ཡས་དེ་ཚོའི་སྐོར་གི་ད་ཅིག་སྲིད་བྱུས་དང་འབྲེལ་བའི་གི་ལམ་སྟོན་དང་འདི་གའི་གང་ད་ཅིག་གི་གསུམ་བཅུའི་གསུང་འཕྲིན་འདི་གའི་འདི་འདུག་ཟེར་སློབ་སྦྱོང་བྱས་པ་ཡིན་ན། སྐབས་སོ་སོ་སོ་སོའི་ནང་ལ་ཡང་ཨ་ནི་བོད་ཀྱི་ཆབ་སྲིད་ཀྱི་འཐབ་རྩོད་ཀྱི་ངོ་བོ་རེད་འགྱུར་བ་རེད་འཕེལ་རིམ་རེད་འདི་ལ་བལྟས་ནས་ཨ་ནི་གཅིག་འཐབ་བྱུས་དེ་གས་མ་དགོངས་པ་ག་འདྲས་བཞེས་ཡོད་མེད་དེ་གས་དེ་སྒང་ག་ད་དཔེ་དེབ་གསུམ་བཅུ་དུས་ཆེན་གྱི་གསུང་འཕྲིན་དང་བཀའ་སློབ་དེའི་ནང་སློབ་སྦྱོང་བྱས་པ་ཡིན་ན་ད་དེ་གསལ་པོ་ཞེ་པོ་གཅིག་ཤེས་ཐུབ་ཡས་ཅིག་ཡོད་རེད། ལོ་ལགས་སོ་རྣམ་རྒྱལ་ལགས་ད་ལྟ་གོང་དུ་གསུམ་བཅུའི་དུས་དྲན་གྱི་འཕེལ་རིམ་དང་ལྷག་པར་དུ་ཨ་ནི་སྐབས་སོ་སོའི་གི་ནང་དོན། འགྱུར་བ་ག་རེ་ག་རེ་ཕྱིན་ཡོད་མེད་དེ་གའི་སྐོར་ལ་ཡ་བཀའ་གནང་ཡོང་དུས་ངས་དེ་གཅིག་ཞུས་ན་དྲན་སོང་ད་རྣམ་རྒྱལ་ལགས་ཡིན་པ་ཡིན་ན་དེ་སྔ་གཞུང་གི་ལས་བྱེད་གནང་མྱོང་ཡོད་རེད་ཕྱིས་སུ་ད་གསར་འགོད་པ་ལོ་ཡུན་རིང་པོ་ཞིག་གནང་བ་རེད་ཆབ་སྲིད་བོད་མིའི་ཆབ་སྲིད་འཕེལ་རིམ་སྐོར་ལ་ཡ་རྒྱུས་མངའ་མཁྱེན་རྟོགས་ཡག་པོ་ཞེ་དྲག་ཅིག་ཆགས་བསྡད་ཀྱི་ཡོད་རེད། ཨ། ད་ལྟ་རྣམ་རྒྱལ་ལགས་ཀྱི་གོང་དུ་བཀའ་གནང་ཡོང་དུས་ངས་དེ་འདྲས་ཅིག་དྲན་སོང་ད་དཔེར་ན། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུམ་བཅུའི་དུས་དྲན་གསུང་འཕྲིན་འདི། ཨ་ནི་ཅིག་གཞུང་ཕྱོགས་ནས་ཡང་ཅིག་གིས་གལ་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་ཡོད་པ་གང་ཞིག་ལ་ཆབ་སྲིད་ཀྱི་ཆ་ནས་ཡང་འདི་ནང་ལ་ཡ་སྲིད་བྱུས་དང་དེ་འདྲས་ཀྱི། ཨ། མང་པོ་ཅིག་གིས་གསལ་ཡོང་གི་ཡོད་དུས། ཨ། ཉམས་ཞིབ་པ་ཅིག་ཡིན་ན་རེད་གནད་དོན་དབྱེ་ཞིབ་པ་ཅིག་ཡིན་ན་རེད་ཡང་ཅིག་གིས་ཕྱི་རྒྱལ་བོད་ཐོག་ལ་ཡ་འབྲེལ་བ་ཆགས་དེ་འདྲས་ཅིག་ཡིན་ན་རེད་རྒྱ་གར་གྱི་གནད་དོན་དབྱེ་ཞིབ་པ་ཡིན་ན་རེད་ད་ལོ་གཅིག་གི་ནང་ལ་ཡ། ཨ་ནི། ཆབ་སྲིད་ཀྱི་ཐད་ནས་དུས་ཚིགས་གལ་ཆེ་ཤོས་ཅིག་ལ་ཡ་ཨ་ནི་མང་པོ་ཅིག་གིས་ཕྱོགས་མང་པོ་ཅིག་ནས་དོ་སྣང་བྱེད་བསྡད་ས་ཅིག་ཅིག་དེ་གསུང་འཕྲིན་དེ་ཆགས་བསྡད་ཀྱི་ཡོད་རེད་ངས་ཏན་ཏན་དྲན་བསྡད་ཀྱི་ཡོད། བོད་མི་སྤྱི་བྱིངས་ལྟ་བུ་ཅིག་ཆགས་བཞག་པ་ཡིན་ན་ད་དེ་གོང་ས་མཆོག་གི་གསུང་འཕྲིན་དེས། མ་འོངས་བོད་ཀྱི་ཁ་ཕྱོགས་དེ་ག་འདྲ་ཅིག་ལ་འགྲོ་གི་ཡོད་མེད་ལམ་ཡིག་ལྟ་བུ་འདྲ་པོ་ཅིག་ལ་ཡ་ངོས་འཛིན་བྱས་བསྡད་པ་ད་གང་ཆེ་ཕྱོགས་མང་པོ་ཅིག་ནས་ལྟ་སྟངས་མང་པོ་ཅིག་ཡོང་བསྡད་ཀྱི་འདུག་ད་རྣམ་རྒྱལ་ལགས་ཡིན་པ་ད་ལྟ་གོང་དུ་ངས་ངོ་སྤྲོད་ནང་ལ་ཡ་ཞུས་པ་ནང་བཞིན། ཁྱེད་རྣམ་པ་ཚོ་དེ་གཞུང་ཞབས་གནང་བ་རེད་ཨ་ནི་ཡང་གཅིག་ཕྱིས་སུ་གསར་འགྱུར་བརྒྱུད་ལམ་ཕྱག་ལས་རྒྱུན་རིང་པོ་གནང་བ་རེད། ད། ཕྱོགས་མང་པོ་ཅིག་ནས་གནས་ཚུལ་ཅིག་གི་རྒྱུས་མངའ་རྒྱུས་ལོན་ཡོང་གི་ཡོད་དུས་ཀ་ལ་གོང་ས་མཆོག་གི་གསུང་འཕྲིན་འདི་ལ་ཡ་ངོས་འཛིན་ཞུས་སྟངས་ལ་ཡ་མ་འདྲ་བ་ག་འདྲ་ག་འདྲ་འདྲ་པོ་ཅིག་ཡོང་བསྡད་ཀྱི་ཡོད་ན། གསུམ་བཅུའི་གསུང་འཕྲིན་འདིས་ཕྱོགས་གཅིག་ནས་བོད་མི་ཚོས་ད་ཅིག་གནད་འགག་ཆེན་པོ་ཞུ་གི་ཡིན་ཏེ་ད་དཔེར་ན་གསུམ་བཅུའི་སྒེར་ལངས་ཀྱི་ཉིན་མོ་དེ་ལ་ཡ་གནང་བའི་གསུང་འཕྲིན་ཡིན་དུས་ཙང་ནས་ཁོ་རང་ཞིག་ད་ལྟ་གོང་དུ་ཁྱེད་རང་གིས་བཀའ་གནང་བ་ནང་བཞིན་ད་སྐབས་མཚམས་སྐབས་མཚམས་སོ་སོའི་ནང་ལ་ཡ་ད་ཅིག་བོད་ནང་ལ་ཡ་འགྱུར་བའི་འཕེལ་རིམ་ག་རེ་འགྲོ་གི་ཡོད་པ་དང་རྒྱ་ནག་གཞུང་གིས་བོད་ལ་བཏོན་པའི་སྲིད་བྱུས་ཀྱི་ཐོག་ལ་ཡ་ཅིག་ད་དགོངས་པ་བཞེས་སྟངས་ག་འདྲ་ཡིན་པ་དང་ད་ག་ནང་བཞིན་བོད་དོན་བོད་མིའི་བདེན་དོན་འཐབ་རྩོད་ཀྱི་ལམ་ཕྱོགས་ག་བར་འགྲོ་གི་ཡོད་མེད་དང་དེ་ཚོའི་ཐོག་ལ་ཡ་སྐྱབས་མགོན་རིན་པོ་ཆེ་གི་ལམ་སྟོན་བཀའ་སློབ་དང་སྲིད་བྱུས་གཏན་འབེབས་གནང་བ་ལ་སོགས་པ་དེ་གས་དེ་ད་ག་འདྲ་གསུམ་བཅུའི་དུས་དྲན་གྱི་གསུང་འཕྲིན་དེ་ཚོ་ནང་ལ་ཡ་མ་ཐུག་སུ་མ་གསལ་ཡོང་གི་ཡོད་རེད། དེ་འདྲས་ཡིན་དུས་ཙང་ནས་ད་ངས་དྲན་པ་ཅིག་ལ་ཡ། དཔེར་ན། སྤྱི་བཏང་སྐྱབས་མགོན་རིན་པོ་ཆེ་གི་ཅིག་མང་ཚོགས་བཀའ་སློབ་གནང་ཡས་ཡིན་ན་རེད་ཆོས་ཕྱོགས་ཀྱི་མཛད་པ་འཕྲིན་ལས་སྐབས་དེ་ཚོ་ལ་ཡ་རྒྱལ་སྤྱིའི་གསར་འགོད་པ་ཚོས་ཀྱི་དོ་སྣང་རྒྱུན་གཏན་དུ་ཞུ་བསྡད་ཀྱི་གནས་སྟངས་ཅིག་རེད་དེ་ཡིན་ན་ཡང། གསུམ་བཅུའི་དུས་དྲན་གྱི་གསུང་འཕྲིན་དེ་ལ་ཡ། རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་གལ་ཆེ་བ་དཔེར་ན་ཨེ་པི་དང་རོའི་ཏེར་དང་དེ་ཚོས་ཞེ་པོ་དོ་སྣང་བྱེད་ཀྱི་རེད་དཔེར་ན་ད་ང་སྔོན་མ་དཔེར་ན་ཅིག་རྡ་རམ་ས་ལ་ལ་ཡ་དེ་ཕྱི་དྲིལ་ལས་ཁུངས་ལས་ཀ་བྱེད་པའི་སྐབས་ལ་ཡིན་ན་ད་ཅིག་ལྡི་ལི་ཡ་ཡོད་པའི་གི་རྒྱལ་སྤྱིའི་གསར་ལམ་བརྒྱུད་ལམ་དེ་ཚོས་ཀྱི་ད་ག་འདྲ་གསུང་འཕྲིན་ག་དུས་ཐོན་གྱི་རེད་ག་འདི་རྣམས་ནང་དོན་ག་རེ་ཁོ་ཚོ་ག་འདྲ་ཞེ་པོ་ཅིག་སྒུག་བསྡད་ཀྱི་རེད་ཨ་ནི་གསུང་འཕྲིན་དུས་དྲན་གྱི་མཛད་སྒོ་འདུག་བྱེད་ཚུགས་པ་དང་ག་འདྲ་ཅིག་གསུམ་བཅུ་དུས་དྲན་ཉིན་མོ་དེར ྋསྐྱབས་མགོན་རིན་པོ་ཆེའི་གསུང་འཕྲིན་དང་འབྲེལ་བ་ཡོད་པའི་གསར་འགྱུར་མང་པོ་ཞིག་ཐོན་བསྡད་ཀྱི་རེད། འདི་འདྲའི་ཆ་ནས་ཁོ་གཅིག་གིས་རྒྱལ་སྤྱིའི་གི་ཆ་ནས་ཡིན་ནའི་དོ་སྣང་བྱེད་སའི་གི་གསུང་འཕྲིན་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད། ད་ག་ནང་བཞིན་ད་ངས་དཔེར་ན་གོང་དུ་ཞུས་པ་ནང་བཞིན་དཔེར་ན ྋསྐྱབས་མགོན་རིན་པོ་ཆེའི་གི་གསུང་འཕྲིན་དེ་ཚོའི་ནང་ལ་ཡང་དེ་གཅིག་དཔེ་མཚོན་འདྲ་པོ་ཅིག་ཁ་ཤས་ཞུས་པ་ཡིན་ན། དཔེར་ན་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུའི་ལོ་ལ་ཡང་ད་དཔེར་ན་བོད་ནང་ལ་ཕར་འགྲོ་བྱུང་བའི་བྱུང་ཨ་ནི་སྐུ་ཚབ་ཕེབས་ཡས་ལ་སོགས་པ་དེ་འདྲའི་གི་གནས་སྟངས་བྱུང་བའི་གི། དུས་ནས་དེ་ནས་མར་བྱས་ནས་ཨ་ནི། བོད་རྒྱ་གྲོས་མོལ་དང་རྒྱ་ནག་གཞུང་དེ་ཡང་གྲོས་མོལ་གནང་ཡས་ཀྱི་འབད་བརྩོན་གནང་བའི་སྐོར་དེ་གསུང་འཕྲིན་དུས་དྲན་གསུང་འཕྲིན་དེ་ཚོའི་ནང་ལ་ཞེ་པོ་ཅིག་མར་གསལ་པོ་འདུག་བྱས་ནས་གསལ་བསྡད་ཡོད་རེད་ད་ག་ནང་བཞིན་དཔེར་ན། Strasbourg དང་ད་ག་ནང་བཞིན་དེ་ཚོ་ལ་ཡང་སྐུ་སྐྱབས་མགོན་རིན་པོ་ཆེ་གིས་ད་མ་འོངས་བོད་ཀྱི་ད་དཀའ་རྙོག་སེལ་ཐབས་ལ་རྒྱ་ནག་དང་གྲོས་མོལ་བྱེད་ཚུལ་གྱི་སྒྲོམ་གཞིའི་གི་དགོངས་འཆར་གནང་བ་དེ་ཚོ་ལ་རྒྱ་ནག་གཞུང་གི་འགྲེལ་བཤད་འདྲ་མ་འདྲ་མང་པོ་ཞིག་བརྒྱབ་ནས་ག་འདྲ་བདག་པོ་མ་བརྒྱབ་པའི་གནས་སྟངས་བྱུང་བའི་རྗེས་ལ་ཡང་དཔེར་ན་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོ་ལ་ཡང་ཅིག་མ་འོངས་བོད་ཀྱི་འཐབ་རྩོད་ཀྱི་ལམ་ཕྱོགས་ག་བ་ལ་འགྲོ་མི་འགྲོ་ལ་ཡང་མི་དམངས་ལ་ཡང་མང་མོས་འོས་བསྡུ་ཀྱི་གདམ་ག་གནང་ཡས་ཀྱི་ཐག་གཅོད་དེ་ཡང་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་གསུམ་བཅུའི་གསུང་འཕྲིན་ནང་འདུག་ཅེས་བཀའ་གནང་ཡོད་རེད་ད་ག་ནང་བཞིན་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུའི་ལོ་དེ་ལ་ཡང་ཨ་ནི་ག་འདྲ་ཅིག་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་གཏན་ལ་ཕབ་པའི་གི་ད་སྲིད་བྱུས་འདི་ད་ག་འདྲ་ཅིག་མང་མོས་འོས་བསྡུ་བྱས་པའི་རྗེས་ལ་ཡང་སྐྱབས་མགོན་རིན་པོ་ཆེ་ལ་ད་མ་འོངས་པའི་གི་བོད་ཀྱི་འཐབ་ཕྱོགས་ཀྱི་ཁ་ཕྱོགས་ག་བ་འགྲོ་མི་འགྲོ་བའི་སྐོར་དེ་སྐྱབས་མགོན་རིན་པོ་ཆེ་ལ་ད་གང་དྲག་ཡེ་ཤེས་དབྱིངས་དཔྱད་གནང་རོགས་བྱས་ནས་ཡེ་ཤེས་དབྱིངས་དཔྱད་གནང་རོགས་ཅེས་གསོལ་བ་བཏབ་ཡོད་ཙང། དེ་གསོལ་བ་བཏབ་པ་ནང་བཞིན་བྱས་ནས་ཨ་ནི་སྐྱབས་མགོན་རིན་པོ་ཆེ་གིས་ད། དེ། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོ་ཡིན་པ་ཡོད་དེ་ངས་གསལ་པོ་རང་དྲན་གྱི་མི་འདུག་དགུ་བཅུ་གོ་དགུ་ཡིན་ན་དགུ་བཅུ། གོ་བདུན་ཡིན་ན་དེ་འདྲའི་ཅིག་གི་གསུང་འཕྲིན་འདི་གསུམ་བཅུའི་གསུང་འཕྲིན་འདི་ནང་ལ་ཡང་ག་རེ་གསུང་ཡོད་རེད་ཟེར་ན། ངས་འདི་མར་ལུང་འདྲེན་བྱེད་ཀྱི་ཡིན་ད། ང་ཚོའི་འཐབ་རྩོད་ཀྱི་ལམ་ཕྱོགས་འགྱོད་པ་མེད་པ་ཞིག་ཡོང་ཐབས་སུ་ངོས་ནས་མང་མོས་འོས་བསྡུ་བྱ་རྒྱུའི་བསམ་འཆར་བཏོན་པ་དེའི་སྐོར་ན་ནིང་བཙན་བྱོལ་དུ་ཡོད་པའི་བོད་མི་དང་དེ་བཞིན་བོད་ནང་གི་མི་མང་གི་བསམ་འཆར་གང་ཐུབ་བསྡུ་ལེན་བྱས་པ་དང། ཁོང་ཚོའི་བསམ་འཆར་ཇི་ལྟར་བྱུང་བའི་ནང་ནས་མང་མོས་གཞི་རྩར་བཞག་སྟེ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་གྲོས་ཚོགས་ཀྱི་ཐོག་ནས་གྲོས་ཆོད་བཞག་པ་དེའི་ནང་མང་མོས་འོས་བསྡུའི་ཐོག་ནས་ཐག་གཅོད་བྱ་རྒྱུ་ཕྱིར་འཐེན་ཡོང་བ་དང་ངོས་ནས་གང་དགེ་ཐག་གཅོད་བྱེད་དགོས་ཞེས་འཁོད་འདུག་པས། མི་མང་ནས་ངོས་ལ་རེ་བ་དང་ཡིད་ཆེས་བློས་འགེལ་དེ་ལྟ་བུ་བྱས་པར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། བོད་དོན་དཀའ་རྙོག་སེལ་ཐབས་སུ་དབུ་མའི་ལམ་འདི་དངོས་ཡོད་གནས་ཚུལ་དང་མཐུན་ཞིང་ལག་ལེན་འཁེལ་ཐུབ་པ་ཞིག་ཡིན་པ་ངོས་ནས་ངོས་འཛིན་བྱེད་ཀྱི་ཡོད། ལམ་ཕྱོགས་དེའི་ཐོག་ནས་བོད་མི་རིགས་ལ་མེད་དུ་མི་རུང་བའི་ཐོབ་ཐང་ཁག་ཡོང་བ་དང་རྒྱ་ནག་གིས་གལ་ཆེར་ལྟ་བའི་གཅིག་གྱུར་དང་བརྟན་ལྷིང་ལ་ཡང་ཕན་ཐོགས་ཡོང་ངེས་ཡིན་པར་བརྟེན་ངོས་ནས་ལམ་ཕྱོགས་དེའི་ཐོག་མུ་མཐུད་རྒྱ་ནག་གི་འགོ་ཁྲིད་ཚོ། འབྲེལ་མཐུད་ཐུབ་པའི་འབད་བརྩོན་ཞུ་གི་ཡིན། དེའི་གསུང་འཕྲིན་དེ་ནང་ལ་ཡང་གང་ལྟར་མ་འོངས་བོད་ཀྱི་འཐབ་རྩོད་ཀྱི་ད་ལམ་ཕྱོགས་དེ་དབུ་མའི་ལམ་གྱི་སྲིད་བྱུས་ག་ལ་ཐད་ཀྱི་ཡིན་གསུང་ཡག་གི་དེ་གསུང་འཕྲིན་འདིའི་ནང་དུ་གནང་ཡོད་རེད། ད་ག་ནང་བཞིན་གནད་འགག་ཆེ་ཤོས་གཅིག་དེ་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོའི་གི་གསུམ་བཅུའི་གསུང་འཕྲིན་ནང་ལ་ཡང་ད་ཅིག་སྐྱབས་མགོན་རིན་པོ་ཆེ་ནས་ད་ལོ་མང་ནས་ད་བོད་པའི་འཐབ་རྩོད་ཀྱི་ངོ་བོ་དེ་མང་གཙོའི་ངོ་བོ་གཅིག་ལ་འགྱུར་ཡས་ཀྱི་མ་དགོངས་པ་ཡོད་ཙང་ཨ་ནི་ཅིག་ད་ཅིག་བཙན་བྱོལ་ནང་ལ་ཡང་མི་མང་གིས་ཐད་ཀར་འོས་འདེམས་བྱས་པའི་ཀྱི་དབུ་ཁྲིད་ཚོ་ལ་ཡང་ཆབ་སྲིད་སྐུ་དབང་རྩིས་སྤྲོད་གནང་གི་ཡིན་འདི་གནང་ཡས་ཀྱི་ཆེད་དུ་ཨ་ནི་བོད་མི་མང་སྤྱི་འཐུས་ལྷན་ཚོགས་ལ་ཡང་བཀའ་རྩ་མ་གནང་གི་ཡིན་གསུང་ཡས་དེའི་དཔེར་ན་གསུམ་བཅུའི་དུས་ཆེན་གསུང་འཕྲིན་གནང་འདུག་ཅེས་གནང་བྱས་ཙང་ད་ཅིག་འདི་ངས་དཔེ་མཚོན་ཙམ་ཅིག་རེད་འདི་འདི་ད་ནས་ག་འདྲ་ཅིག་གི་འདས་པའི་ལོ་དྲུག་ཅུ་ཟིན་ནས་ད་ག་འདྲ་སྐྱབས་མགོན་རིན་པོ་ཆེ་གིས་ཆབ་སྲིད་ཀྱི་ད་བོད། བོད་པའི་ཆབ་སྲིད་དབུ་ཁྲིད་ཀྱི་ཐུགས་འགན་བཞེས་པའི་རྒྱུན་དེ་ལ་ཡ། ཨ་ནི་ག་ད་ཅིག་གི་བོད་ཀྱི་ཆབ་སྲིད་ཀྱི་འཐབ་རྩོད་ཡིན་ནའི་རེད་སྲིད་བྱུས་འཛིན་ཕྱོགས་ཡིན་ནའི་རེད་དེ་སྐད་དེ་མང་ཆེ་བ་ཅིག་གིས་གསུམ་བཅུའི་དུས་ཆེན་གསུང་འཕྲིན་གྱི་ནང་ལ་ཡ་གསལ་པོ་ཞེ་པོ་ཅིག་འཁོད་དེ་དེ་འདྲ་ཡིན་ཙང་ནས་དེ་འདྲའི་གི་གནས་སྟངས་ཀྱི་ཆ་ནས་ག་ད་ཅིག་ལོ་རྒྱུས་ལ་དཔྱད་ཞིབ་བྱེད་མཁན་ཡིན་ན་ལྷག་པར་དུ་བོད་ཀྱི་འཐབ་རྩོད་ཀྱི་བརྒྱུད་རིམ་ལ་ཡ་ཞིབ་འཇུག་གནང་མཁན་ཚོ་ཡིན་ན་གསུམ་བཅུའི་གསུང་འཕྲིན་ལ་ཡ་ཞིབ་འཇུག་སློབ་སྦྱོང་ཡག་པོ་ཞིག་གནང་པ་ཡིན་ན་དེ་ཚོ་ནས་གནས་ཚུལ་མང་པོ་ཞེ་པོ་ཅིག་རག་ཡ་ཡོད་པའི་གི་གནས་སྟངས་ཆགས་བསྡད་ཡོད་རེད་བསམ་གྱི་འདུག། ལགས་ལགས་སོ། རྣམ་རྒྱལ་ལགས་ཀྱིས་ད་ལྟ་གོང་དུ་བཀའ་ལན་འདི་ག་ལས་འཕྲོས་བྱས་ངས་ད་ལྟ་གཅིག་འདི་གཅིག་བཀའ་འདྲི་ཞུ་ན་དྲན་པ་རེད་ད། རྩ་བའི་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་མི་སྤྱི་པ་རྣམས་དང་ཡོངས་ལ་ཡང་བཀའ་དྲིན་ཆེན་པོ་ཡོད་པ་འདི་ཞུ་མ་དགོས་པ་རེད་ད་ང་ཚོ་བྱེ་བྲག་ད་རེའི་བརྗོད་གཞི་ནང་མར་འགྲོ་བ་ཡིན་ན་རྩ་བའི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་བརྗོད་གཞི་སྣ་མང་ཐོག་ལ་ཡང་བཀའ་སློབ་མང་པོ་ཞེ་པོ་ཅིག་མཇལ་ཡོད་རེད་དེ་གའི་ཆ་ཚང་ལ་གལ་ཆེན་པོ་བྱ་དགོས་རེད་ཡིན་པ་ཡིན་ནའི་ད་གསུམ་བཅུའི་དུས་དྲན་གྱི་བཀའ་སློབ་འདི་ད་དཔེར་ན་གཞུང་འདྲ་བོ་ཅིག་ཆགས་བཞག་པ་ཡིན་ན་གཞུང་འབྲེལ་གྱི་ད་ཡིག་ཆ་གལ་ཆེ་ཤོས་ནང་གི་ཆེ་ཤོས་འདི་ལ་ཡང་ཨ་ནི། གཙིགས་ཆེན་པོ་ལ་ཡང་ངོས་འཛིན་བྱས་ནས་བཞག་དགོས་ཡ་གཅིག་དང་དེ་འདྲ་འདྲ་བོ་ཅིག་མཐོང་བསྡད་ཀྱི་ཡོད། བཀའ་སློབ་གཞན་པ་གོང་ས་མཆོག་གི་བཀའ་སློབ་གཞན་པ་དེ་གའི་དེ་དང་གསུམ་བཅུའི་དུས་དྲན་གྱི་བཀའ་སློབ་འདིའི་ནང་ལ་ཡང་ཨ་ནི་ཅིག་གི་ཁྱད་པར་འདྲ་བོ་ཅིག་གཙོ་བོ་དེ་ཨ་ནི་ཅིག་ག་རེ་གཟིགས་གནང་ཡོད་ན། ལགས་སོ་ལགས་ངས་འདི་ཅིག་ཞུས་ན་བསམས་སོང་ད་དཔེར་ན་གསུམ་བཅུའི་དུས་དྲན་གྱི་གསུང་འཕྲིན་མ་ཅིག་ག་ཙུག་ག་རེ་གྲ་སྒྲིག་གནང་ཡས་ད་དེ་ཚོའི་སྒང་ལ་ད་ཅིག་འགྱུར་བ་ཅིག་ཕྱིན་བསྡད་ཡོད་རེད་བསམ་གི་འདུག་ངའི་བསམ་འདི་ལྟར་དེ་ཁྲོད་ནས་ཞུས་པ་ཡིན་ན། དཔེར་ན་ཅིག། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བའི་གཟེངས་རྟགས་མ་ཕུལ་གོང་ལ་ཡ། གསུང་འཕྲིན་འདི་སྐད་དེ་མང་ཆེ་ཅིག་དཔེར་ན་ད་དགའ་ལྡན་ཕོ་བྲང་གི་ཡིག་ཚང་དང་ད་ག་ནང་བཞིན་སྐུ་སྒེར་དྲུང་ཆེ་ལ་སོགས་པ་དག་ད་རྒྱལ་བ་རིན་པོ་ཆེ་གིས་མ་བཀའ་སློབ་འདི་མ་ཅིག་མ་བཀའ་གནང་བ་ནང་བཞིན་བྱས་ནས་ད་ག་ད་གསུང་འཕྲིན་དེ་ཅིག་ཕལ་ཆེར་དེ་འདྲ་ཅིག་ཕེབས་ཀྱི་ཡོད་ས་རེད། དེ་ནས་ད་ག་ད། ཅིག། ཕྱི་དྲིལ་ལས་འགན་གྱི་ངོ་བོ་ལ་འགྱུར་བ་ཞེ་པོ་ཕྱིན་པ་རེད་བ་དཔེར་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་བརྒྱད་ཅུ་གྱ་དགུ་དགུ་བཅུ་དུ་བ་ལ།

ཅིག་ཕལ་ཆེར་ཞུས་ན་ཕལ་ཆེར་མ་འགྲིག་པ་ཡོང་གི་མ་རེད་བསམ་གྱི་འདུག། བཀའ་ཟུར་རྒྱ་རི་རིན་པོ་ཆེ་དམ་པ་འདི་ཕྱི་དྲིལ་གྱི་བཀའ་བློན་ཆགས་པའི་རྗེས་ལ་ཡང་ཕྱི་དྲིལ་ལས་ཁུངས་ཀྱི་གནས་སྟངས་ལ་ཡང་འགྱུར་བ་ཞེ་པོ་ཕྱིན་པ་རེད་ངོ་བོ་ལ་འགྱུར་བ་ཞེ་པོ་ཕྱིན་པ་རེད། ཕྱི་དྲིལ་ལས་ཁུངས་ཀྱི་འོག་ལ་ཡང་སྐུ་ཚབ་དོན་གཅོད་གང་ག་ཐུག་བྱས་ཚུད་ཡོད་ད་ད་ག་ནང་བཞིན་ད་དཔེར་ན་གསུམ་བཅུའི་དུས་ཆེན་གྱི་གསུང་འཕྲིན་གྲ་སྒྲིག་བྱེད་ལ་སོགས་པ་དེ་ཚོ་ནང་ལ་ཡང་ཕྱི་དྲིལ་ལས་ཁུངས་ནས་མཐུན་འགྱུར་ཞུ་ཡས་དང་དེའི་ཐོག་ལ་ཕྱག་ལས་གནང་ཡས་དེ་གས་དེ་དུས་དུས་འདུག་བྱས་ནས་ད་དེ་ནུས་ཤུགས་ཆེན་པོ་ཞེ་པོ་ཅིག་འགོ་བཙུགས་ནས་ཨ་ནི་ག་གང་དག་ཅིག་གོ། གསུང་འདི་དེ་ཡིན་དེ་ཀ་ད་ཅིག་གོ། འདི་འདྲའི་གི་འགྱུར་བ་འགྲོ་ཡས་གི་རྒྱུ་མཚན་དེ་ཡང་ད་ད་ལྟ་གོང་ནོར་བཟང་ལགས་གསུངས་ནས་བྱས་ནས་སྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་མང་པོ་ཡོད་རེད་ད་ད་ཅོ་ནི་ཅིག་ཅིག་ག་མཇལ་ཡས་ག་ས་ག་ལ་ཡོད་རེད་ད་ག་ད་མང་པོ་ཞེ་པོ་ཅིག་ཡོད་རེད་ད་བརྗོད་བརྗོད་བརྗོད་བརྗོད་གཞི་སྣ་ཚོགས་སྒང་ལ་ཡོད་རེད། འདི་གས་དང་མ་འདྲ་བ་ད་ལྟ་གསུམ་བཅུའི་དུས་དྲན་གི་གསུང་འཕྲིན་འདི་ཀོ་ཅིག་ཆེད་མངགས་རྒྱལ་ཁབ་ཀྱི་ཕལ་ཆེར་ད་ལྟ་རྒྱ་གར་ནང་ལ་ཡིན་ན་དཔེར་ན་དེ་རྒྱ་གར་གྱི་སྲིད་བློན་གྱིས་སྤྱི་ཟླ་བརྒྱད་པའི་ཚེས་བཅོ་ལྔ་ཉིན་རྒྱ་གར་རང་བཙན་ཐོབ་པའི་ཉིན་མོ་དེ་ལ་ཡང་བྷ་ནེ་བྷ་ནེ་ཁ་ཏ Red Fort ནས་གསུང་བཤད་གནང་ཡས་དེ་རྒྱ་གར་གྱི་སྲིད་བློན་གྱི་ལོ་གཅིག་གི་གསུང་བཤད་གལ་ཆེ་ཤོས་དེ་ལ་ངོས་འཛིན་བྱེད་ཀྱི་འདུག་ད་ག་ནང་བཞིན་དཔེར་ན་ཨ་རི་ནང་ལ་ཡིན་ན་ཨ་རིའི་སྲིད་འཛིན་གྱིས་གྲོས་ཚོགས་གོང་འོག་གཉིས་ཆར་ལོགས་ལ་ཡང་ལས་དོན་སྙན་ཞུ་གཅིག་སྙན་སྒྲོན་ཞུ་ཡས་ཀྱི་གསུང་བཤད་གནང་ཡས་དེ་ཕལ་ཆེར་གནས་བབ་འདི་ལ་འདྲ་བོ་འདྲ་བོ་ཅིག་ཕལ་ཆེར་གསུམ་བཅུའི་དུས་དྲན་གསུང་འཕྲིན་དེ་དེ་འདྲས་ཅིག་ལ་ཁ་བསྒྱུར་ཕྱིན་པ་རེད་འགྱུར་བ་ཕྱིན་ཡོད་རེད་བསམ་དྲན་གྱི་འདུག་ག་ཟེར་ན་འདིའི་ནང་ལ་ཡང་ད་ང་ཚོ་དཔེར་ན་ཅིག་སྐབས་ད་ཉིན་ངའི་ཀོང་ཇོས་གསུམ་བཅུའི་གསུང་འཕྲིན་འདི་གས་དེ་མར་སློབ་སྦྱོང་ཅིག་བྱས་པ་ཡིན་ན་དེ་ཚོའི་ནང་ལ་ཡང་ད་ཅིག་བོད་དོན་འཐབ་རྩོད་དང་འབྲེལ་བ་ཡོད་པའི་གི་གནས་ཚུལ་ལ་འཕེལ་རིམ་དང་འགྱུར་བ་ག་རེ་འགྲོ་གི་ཡོད་པ་དང་དེ་ཚོའི་ཐོག་ལ་སྲིད་ཇུས་འཛིན་ཕྱོགས་ག་འདྲ་ག་འདྲའི་དགོངས་པ་བཞེས་ཡོད་པ་འདི་གས་དེ་ཡིག་ཆ་འདི་ཚོ་ནས་གསལ་པོ་ཞེ་པོ་ཅིག་ཤེས་ཐུབ་ཡས་གི་གནས་སྟངས་ཡོད་དུས་ཙ་ནས། ཀོ་བཀའ་སློབ་གཞན་དག་དང་མ་འདྲ་བར་དེ་གླེང་ཁ་དེ་ག་སུ་འདི་ཡི་གེ་སྐབས་མཚན་ལོ། དུས་ཚོད་དུས་དང་བསྟུན་ནས་ནི་ག་སུ་རེད། བོད་མིའི་སྒྲིག་འཛུགས་ཟེར་ན་རེད་བོད་བཙན་བྱོལ་བོད་མིའི་གི་རང་དབང་འཐབ་རྩོད་དང་འབྲེལ་བ་ཡོད་བའི་གི་ནི་ལམ་སྟོན་ཡིན་ན་རེད། ཅིག་སྲིད་བྱུས་ཡིན་ན་རེད་དེ་མར་ཅིག་གསལ་ཐུབ་བའི་གི་ཡིག་ཆ་གལ་ཆེན་པོ་ཅིག་ཏུ་ཆགས་བསྡད་ཀྱི་ཡོད་རེད་བསམ་གྱི་འདུག། ལགས་ལགས་སོ། རྣམ་རྒྱལ་ལགས་དུས་ཚོད་རྐྱེན་པས་ཀྱི་ད་ང་ཐ་མ་དེ་ཅིག་ག་རེ་ཞུ་གི་ཡིན་རྩ་བའི་ད་ལྟ་གོང་དུ་རྣམ་རྒྱལ་ལགས་ཀྱིས། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུམ་བཅུའི་དུས་དྲན་གྱི་གསུང་འཕྲིན་དེ་གས་འདི་ལ་ཡང་སློབ་སྦྱོང། བོད་མི་ཚོས་ཀྱི་སློབ་སྦྱོང་བྱེད་དགོས་ཡ་གལ་ཆེན་པོ་སྐོར་ལ་ཡང་བཀའ་གནང་སོང། རྩ་བའི་ཉིས་སྟོང་བཅུ་གཅིག་བར་ལ་ཡང་གསུང་འཕྲིན་ཕེབས་ཡོད་རེད་འདིའི་མཇུག་ལ་ཡང་ད་གསུང་འཕྲིན། ཕེབས་ཀྱི་མེད་པ་རེད། བོད་མི་གཅིག་གི་ངོས་ནས་ད་ཅིག་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི། གསུམ་བཅུའི་དུས་དྲན་གྱི་གསུང་འཕྲིན་འདི་ལ་ཡང་རྗེས་དྲན་ཞུ་དགོས་ཡ་དེ་ཨ་ནི་ཅིག་གིས། ཨེ། གལ་གནད་ག་འདྲ་ཅིག་གཟིགས་གནང་གི་ཡོད་ན། རེད་ད་ནོར་བཟང་ལགས་ད་ག་ད་གོང་དུ་ང་ཚོ་གཉིས་བཀའ་མོལ་མང་པོ་བྱུང་པ་ནང་བཞིན་བྱས་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པ་ནས་ཕྱི་ཕྱི་ལོ་ཉིས་སྟོང་བཅུ་གཅིག་བར་དུ་གསུམ་བཅུའི་གསུང་འཕྲིན་དང་བཀའ་སློབ་འདུག་བྱས་གནང་ཡོད་རེད་དེ་གས་དེ་ཆབ་སྲིད་དང་ལོ་རྒྱུས་ཐོག་ནས་ཧ་ཅང་གི་གནད་འགག་ཆེ་བའི་གི་ད་ག་ད་གསུང་འཕྲིན་དང་བཀའ་སློབ་ཆགས་བསྡད་ཡོད་རེད་ག་ད་ཅིག། བོད་ཀྱི་འཐབ་རྩོད་དང་ཨ་ནི་འཐབ་རྩོད་ཀྱི་བརྒྱུད་རིམ་དང་དེ་འབྲེལ་ལ་ཡང་ཅིག་ཉམས་ཞིབ་དང་སློབ་སྦྱོང་བྱེད་མཁན་ཅིག་ཡིན་ན། གསུམ་བཅུའི་གསུང་འཕྲིན་དང་གསུམ་བཅུའི་གསུང་ཉིན་མོ་འདིར་བཀའ་སློབ་གནང་བའི་གི་ཡིག་ཆ་འདི་གི་དེ་སློབ་སྦྱོང་མ་བྱས་པ་ཡིན་ན་ཆ་ཚང་བ་ཅིག་ཤེས་ཐུབ་ཡས་ཕལ་ཆེར་ཁག་པོ་རེད་བསམ་གྱི་འདུག་དེ་འདྲ་ཡིན་ཙང་ནས། དེའི་ཐོག་ལ་ཡང་ད་ཅིག་ང་ཚོ། བོད་མི་ཚོའི་ངོས་ནས་དེ་ལ་སློབ་སྦྱོང་བྱེད་རྒྱུ་དེ་ཧ་ཅང་གལ་ཆེན་པོ་རེད་ད་ག་འདྲ་ཅིག་བོད་ཀྱི་འཐབ་རྩོད་ཀྱི་འཕེལ་རིམ་དང་འགྱུར་བ་ག་རེ་འགྲོ་གི་ཡོད་དེ་ཤེས་དགོས་ཀྱི་ཡོད་ན་ཨ་ནི་གསུམ་བཅུའི་གསུང་འཕྲིན་དང་དེ་གི་སློབ་སྦྱོང་མ་བྱས་པ་ཡིན་ན་ཧ་ལམ་ད་ཅིག་ཆ་ཚང་བ་ཅིག་ཤེས་ཐུབ་ཡས་ཁག་པོ་རེད་བསམ་གྱི་འདུག་དེ་འདྲ་ཡིན་ཙང་ནས་ད་གསུམ་བཅུའི་གསུང་འཕྲིན་འདི་ང་ཚོ་ཅིག་སྐྱབས་མགོན་རིན་པོ་ཆེས་བཀའ་སློབ་ལམ་སྟོན་གནང་བའི་གི་ད་ང་ཚོ་སྐྱབས་སུ་མཆི་ཞེས་ཀྱི་བཟོ་འདྲ་པོ་དེ་འདྲའི་མ་ཡིན་པ་དེ་ལ་ཡང་ག་རེ་ཟེར་དགོས་རེད་ཞིབ་འཇུག་དང་སློབ་སྦྱོང་བྱས་པ་ཡིན་ན་ཨ་ནི་གནས་ཚུལ་མང་པོ་ཅིག་ཤེས་ཐུབ་པའི་དེ་འདྲའི་གི་ཆ་རྐྱེན་ཡོད་ཙང་ནས་ཅིག་ང་ཚོ་བོད་མི་སྤྱི་རེད་ལྷག་པར་དུ་མི་རབས་གསར་པ་ཚོས་ཡིན་ན་ཡིན་གཅིག་མིན་གཅིག་གསུམ་བཅུའི་གསུང་འཕྲིན་དེ་སློབ་སྦྱོང་བྱེད་གལ་ཆེན་པོ་ཞེ་པོ་ཅིག་རེད་ད་འདི་གལ་སྲིད་སློབ་སྦྱོང་གནང་གི་ཡིན་ན་ཨ་ནི་གོང་དུ་ཞུས་ནང་བཞིན་བོད་ཡིག་ནང་ལ་ཡང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ནས་དེབ་གསུམ་དཔར་སྐྲུན་གནང་ཡོད་རེད་འདི་གའི་དེ་ད་ག་ནང་བཞིན་གསུང་འཕྲིན་འདི་གའི་སྒང་ག་ལོ་དབྱིན་ཇི་ནང་ལ་ཡང་ཕབ་བསྒྱུར་ཡོད། དུས་ད་ནས་དབྱིན་ཇིའི་ནང་ལ་སློབ་སྦྱོང་བྱེད་ཆ་རྐྱེན་ཡོད་རེད། བྱས་ཙང་འདི་སློབ་སྦྱོང་བྱེད་ཧ་ཅང་གི་གལ་ཆེན་པོ་རེད་བསམ་གྱི་འདུག་བྱས་ཙང་ཅིག་གལ་སྲིད་ཐུགས་སྣང་གནང་མཁན་ཡོད་པ་ཡིན་ན། འདི་ཚོ་དབྱིན་ཇི་རེད་སྐད་ཡིག་གཞན་དག་ནང་ལ་ཏན་ཏན་མཇལ་ཡོད་རེད་བསམ་གྱི་འདུག་བྱས་ཙང་སློབ་སྦྱོང་བྱེད་གལ་ཆེན་པོ་ཞེ་པོ་ཅིག་རེད་བསམ་གྱི་འདུག། ལོ་ལགས་སོ། ཨ་རི་རླུང་འཕྲིན་ཁང་གི་རྩོམ་སྒྲིག་པ་རྒན་པ་རྣམ་རྒྱལ་ཤཱསྟྲི་ལགས་ནས་དེ་རིང་ང་ཚོའི་བགྲོ་གླེང་མདུན་ཅོག་གི་ལས་རིམ་འདིའི་ཐོག་ནས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུམ་བཅུའི་དུས་དྲན་གྱི་གསུང་འཕྲིན། སྤྱི་ཡོངས་ཀྱི་ཐད་ནས་དེའི་གནད་འགག་སྐོར་ལ་ཡང་བཀའ་འདྲི་ཞུ་རྒྱུའི་དུས་ཚོད་གནང་བར་ཐུགས་རྗེ་གནང་གི་ལ་ད་ག་ཡིན། ལགས་སོ་ནོར་བཟང་ལགས་ཨ་ནི་དུས་ཚོད་གནང་བ་དེ་བཀའ་དྲིན་ཆེ་ཐུགས་རྗེ་གནང།